རྩ་བའི། ད་འཚོལ་ཞིབ་བྱས་ཡ་དེ་ད་མི་སུས་ནས་དེ། དཀར་ཆག་དེ་འཚོལ་ཆོག་གི་ཡོད་པ་སོང་ཙང་ཨ་ཡང་དང་པོ་དེ་འཚོལ་ཞིབ་བྱས་ཡ་དེ་ཉིན་གཅིག་དེ་ཁ་ཁྱེར་བ་ཙམ་གི་ཨན་དེའི་ནང་ལོགས་ལ་ཡ་སང་ཡའི་ཨ་འདྲ་དང། ནང་འཛུལ་མ་བྱས་པ་ཡིན་ནའི་ལས་ད་ཁོ། འཚོལ་ཞིབ་བྱས་ཐུབ་ཡ་ཅིག་རེད་འཚོལ་ཞིབ་བྱས་ཡ་དེ། ད་ག་རེ་འཚོལ་དགོས་ཀྱི་ཡོད་མེད་དེ་འཚོལ་གཞི་དེ་འདེམས་དགོས་ཀྱི་རེད། འདེམས་ཀྱི་ཡོད་དེ་ད་ནི་ད་རྩ་བའི་དཀར་ཆག་གི་མཚན་བྱང་དང་དཔེ་ཆའི་མཚན་བྱང། ད་དཀར་ཆག་གི་མཚན་བྱང་ལབ་དུས། དེབ་གཅིག་གི་ནང་ལོགས་ལ་དཀར་ཆག་ཁག་བཅུ་ཡོད་པ་ཡིན་ན། དཀར་ཆག་གི་མཚན་བྱང་མི་འདྲ་བ་ཁག་བཅུ་ཡོད་ལབ་དགོས་དེ་ནི་བྱས་རེད། ཨ་ནི་དཔེ་ཆའི་མཚན་བྱང་སྒང་ནས་འཚོལ་བ་ཡིན་ན་དེབ་དེ་གི་ད་མིང་སྒང་ནས་འཚོལ་སྟངས་དེ་རེད། ཨ་ནི་དེ་ནས་ཡང་དེབ་དེ་གི་མཛད་པ་པོ་སྒང་ནས་འཚོལ་བ་ཡིན་ན་རེད་མཛད་པ་པོ་མཚན་གཞན་པ་ཨ་ནི་མཉམ་འཁོད་མཛད་པ་པོ་གནད་ཚིག་སྐད་ཡིག་དང་ཅུ་ཞིག་ད་དེ་བཅས་ཀྱི་ངོ་སྤྲོད་དེ་བཅས་རེ་རེ་རེ་རེ་དེ་ག་འདྲས་ཡིན་མིན་དེ་རྣམ་པ་ཚོས་ཀྱི་དེ་འདྲ་གི་དཔེ་མཛོད་མཉེན་ཆས་ངོ་སྤྲོད་ཀྱི་ཡིག་ཆ་གི་ནང་ལོགས་ལ་དེ་བཅས་ཀྱི་ད། གོ་དོན་འདི་ཅི་ག་ར་ག་རེ་ཡིན་མིན་ཅིག་ཀློག་དགོས་དེ་གལ་ཆེ་ཤོས་རེད། ཨ་འདི་ནང་ལོགས་ནས་ད་ནམ་རྒྱུན་འཚོལ་ཡ་དེ་གཙོ་བོ་གཅིག་དེ། དཔེ་ཆའི་མཚན་བྱང་དང་དཀར་ཆག་གི་མཚན་བྱང་ཨ་དེ་ནས། སྡེ་ཚན་དབྱེ་བ། ད་འདི་གཅིག་སྒང་ནས་མང་ཆེ་བ་ཞིག་ཚོས་འཚོལ་གྱི་ཡོད་རེད་ཨ་དེ་ནས་གནད་ཚིག་ཟེར་བ་དེ་སྒང་ནས་འཚོལ་ནས། གཙོ་བོ་རོ་རྒྱུ་དེ་རེད་ཨ་འདི་གཅིག་གཞན་པ་ཇི་ལྟ་ག་འདྲའི་སྒང་ནས་འཚོལ་དགོས་ཀྱི་ཡོད་ནས། འཚོལ་ཐུབ་པ་དེ་འདྲ་ཞིག་རེད།

དེ་སོང་ཙང་ཡི་གེ་འཚོལ་སྟངས་དེ་གོ་རིམ་མེད་པར་བྱས་ནས་འཚོལ་ཡ་རེད། ད་དཀར་ཆག་དེའི་ནང་ལོགས་ཀྱི་ག་བ་རབ་བྱེད་དེ་ཐོན་ཡོང་ཟེར་ཡ་ཅིག་ཡོད་པ་ཡིན་ན་ཁོ་བོ་དེ་འཚོལ་གྱི་ཡོད་རེད། གལ་སྲིད། གོ་རིམ་བཞིན་བྱེད་ཅིང་ཡི་གེ་ཡི་གོ་རིམ་ནང་བཞིན་ཅིག་འཚོལ་དགོས་ཟེར་ན་ཡང་དེ་དེ་འདྲ་ཞིག་མི་འདུག་ཨ་ཁོ། དེ་འདྲ་རེད། ཨ་འདི་ནི་དེའི་ག་བ་རབ་གཅིག་པུ་རྒྱབ་པ་ཡིན་ན། དེ། དེ་གཉིས་ཀྱི་ཡི་གེ་དང་པོ་གཉིས་པོ་དེ། ག་བ་སོང་ཙང་ཨམ་ཁོ་བའི་ཡི་གེ་དེ་ཏག་ཏག་ཅིག་ཚིག་གི་བ་རེད། ཨ་ནི།

ཨ་ནི་དེ་ནས་ད་དེ། དགེ་འདུན་ཆོས་འཕེལ་ལགས་ཀྱི་གསུང་རྩོམ་གང་ཡོད་པ་དེ་དག་པར་བརྒྱབ་ཀྱི་ཡིན་ཟེར་ལབ་ཡོད་ན་འདུག་སེ་རྣམ་པ་ཚོས། འདུག་སེ་པར་བརྒྱབ་ཡོད་ན་ད་དེ། ཨ་ནི་ཤོག་བུ་དེ་དག་རྣམ་པ་ཚོས་ག་འདྲའི་དགོས་ཀྱི་ཡོད་ན་བི་དན་དེ། ཤོག་བུ་གཉིས་རེ་ཞིག་འདུག་སེ་ཐོན་གྱི་འདུག་ཨ་གོ། འདུག་སེ་བྱས་ནས་པར་བརྒྱབ་ཆོག་གི་རེད་ཨ་ནི་དེ་ཞིག་རེད་ཨ་ནི་དེ་ནས་ཡིག་ཆ་ཕྱིར་འདོན་ཟེར་དེ་འདུག་སེ་མནན་པ་ཡིན་ན་ད་འང་དེ་དེ། ངོས་ཀྱི་གང་ལྟར་བྱ་ཆེད།

ཨ་འདི་ནས། འབྲེལ་ཡོད་བརྩམས་ཆོས་ཟེར་ལབ་དུས་རྩ་ནས་ད་ད་ལའང་དུ་དགེ་འདུན་ཆོས་འཕེལ་ལགས་ཀྱི་གསུང་འབུམ་པོད་བཅུ་གཉིས་པའི་ནང་གི་དཀར་ཆག་གཅིག་རང་གཅིག་འདུག་ཁ་ཆད་ཡོད་པ་ད་དེ་དང་འབྲེལ་བ་ཡོད་རྒྱུ་གི་རྩོམ་ཡིག་དེ་ཅིག་དགོས་ཡོད་ཟེར་ན་འབྲེལ་ཡོད་ཟེར་འདི་མནན་པ་ཡིན་ན། ཨ་ནི་དེ་གི་དེབ་དེའི་ནང་ལོགས་ལ་ཡོད་བསྡད་པའི་དཀར་ཆག་དེ་ཅིག་ཆ་ཚང་འདུག་སེ་ཐོན་གྱི་རེད་དཔེར་ན་དཔེ་ཆ་དེའི་ནང་དུ་དཔེ་ཆ་དེ་དང་མཉམ་དུ་དཀར་ཆག་ག་ཚོད་འདུག་ཟེར་ན།

དེ་ནས་རྣམ་པ་བཅུ་དང་བཅས་ཏེ་བསྐྱར་བས་ན་དཀར་ཆག་གི་མཚན་བྱང། དཔེར་ན་ཏུན་ཧོང་ཞེས་པ་དེ་དང་ཨ་ནི་བརྗོད་བྱ་དེ་ཆོས་ལུགས་ཡིན་པ་ཞིག་དགོས་ཡོད། གདུགས་བྱས་བྱས་གདུགས་སུ་བསྣན་པས་ན་ལེགས་པོ་གདུགས་ཚད་མཐོ་པོ་རེད་དཔེར་ན། ཏུན་ཧོང་འདྲ་བོ་ཞིག་བསླབས་པས་ན་ད་དེ་འདྲ་ཞིག་མི་འདུག་ཟེར་བ་དག་གོ། འོ་དེ་དེས་ན་ཨ་ཁས་མི་འདུག་ང་དེ་ལོ་རྒྱུས་ཀྱི་བརྗོད་བྱ་དེ་འདྲ་ཞིག་ཉམས་དེ་གོ་ཡོད་ཟེར་གདུགས་ཚད་བས་ན་དེ།